ངའི་ཨ་མ་ལགས་ཁོང་དགུང་ལོ་ཆེན་པོ་ཞེ་དྲག་མེད་པའི་བྱ་མོ་ཞིག་རེད། ཁོང་ལ་མཛེས་སྡུག་ལྡན་པའི་བྱ་སྒྲོ་དང་གསེར་མདོག་ཅན་གྱི་སྡེར་མོ་ཡོད་རེད། ངའི་ཨ་མ་ལགས་ཁོང་སྙིང་རྗེ་མོ་ཞེ་དྲག་ཡོད་རེད། བྱས་ཙང་ངས་ཁོང་འཇིག་རྟེན་འདིའི་ཐོག་གི་མཛེས་ཤོས་ཀྱི་ཨ་མ་ལགས་རེད་བསམ་གི།

གང་ཡིན་ཟེར་ན་མིའི་རིགས་ཏོག་ཙམ་མཐོང་བ་ད་ག་ཨ་མ་ལགས་ཁོང་ཞེད་ཐག་ཆོད་བྱས་བྲོས་ཐད་ཀྱི་རེད། སྐབས་རེ་ཡང་ཁོང་དཔའ་ངར་ལྡན་པ་ཞིག་ཡོད་རེད། གང་ཡིན་ཟེར་ན་དུས་རྒྱུན་ང་ཚོ་གནོད་སྐྱེལ་མཁན་གྱི་སྦྲུལ་དང་སྲེ་མོང་ལ་སོགས་པའི་སྲོག་ཆགས་ཞེད་སྣང་ཚ་པོ་དེ་ཚོ་དོན་ཡོང་ནས་ཨ་མ་ལགས་ཀྱིས་ང་ཚོ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ཁོང་ཚོ་དང་འཛིང་རྒྱག་གནང་གི་རེད། སྐབས་རེ་ཡང་ཁོང་སེར་སྣ་ཚ་བ་རང་ཞིག་ཡོད་རེད། གང་ཡིན་ཟེར་ན་དུས་རྒྱུན་ངས་རྩེད་མོ་རྩེ་ཡག་སྙིང་རྗེ་མོ་དེ་འདྲ་མཐོང་དུས་ངས་ཁོང་ལ་ཨ་མ་ལགས་ངར་འདི་གཟིགས་གནང་དང་ཞུས་པ་ཡིན་ན་ཁོང་གིས། གྲོན་ཆུང་གནང་ཡག་གི་ཆེད་དུ་སྤྱིར་བཏང་ཉོ་གི་མ་རེད། རེད་དེ་ཡང་ཕྱོགས་གཞན་དག་ཅིག་ནས་བཤད་པ་ཡིན་ན་ངའི་ཨ་མ་ལགས་ཁོང་རླབས་ཆེན་གྱི་སྐྱེས་མ་ཞིག་རེད། གང་ཡིན་ཟེར་ན་ཁོང་གིས་ང་ཆུང་སྦར་མོ་གང་ནས་བྱམས་བརྩེ་ལྡན་པའི་ངང་གསོ་སྐྱོང་གནང་པས་མ་ཚད། ང་ནང་བཞིན་གྱི་བྱ་ཕྲུག་ཆུང་ཆུང་མང་པོ་འཇིག་རྟེན་འདིའི་ཐོག་ལ་འཁྲིད་ཕེབས་པ་རེད། བྱས་ཙང་ངས་ཨ་མ་ལགས་ཁོང་ལ། ཨ་མ་ལགས། ང་ཁྱེད་རང་ལ་དགའ་གིས་ཞུ་ཡག་ཡིན། ཨོ་ཡ། འདི་ཡི། ཨ་ཁུ་ལུག་ལགས་ཀྱིས་ནོར་ནོར་ལ་བཤད་ཡག་གི་བྱ་ཕྲུག་ཆུང་ཆུང་གཅིག་གིས་སོ་སོའི་ཨ་མ་ལགས་ལ་བཅངས་པའི་བརྩེ་བ་དེའི་སྐོར་རེད། བྱས་ཙང་ནོར་ནོར་གྱིས་ཨ་མ་ལགས་ལ་སོ་སོའི་སེམས་གཏིང་ནས་བཅངས་པའི་བརྩེ་དུང་དེ་མཚོན་ཡག་གི་ཆེད་དུ་ཨ་མ་ལགས་ལ།